ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ། དེ་ནི་ཨ་རི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཕྱི་འབྲེལ་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི Chris Smith དང་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི Jeff Merkley མཆོག་གི་མཚན་འཁོད་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཁྱབ་བསྒྲགས་སྤེལ་ཏེ། ཉེ་ལམ San Francisco རུ་ཚུགས་པའི་ཨེ་ཤ་དང་ཞི་བདེ་རྒྱ་མཚོའི་ལྷན་ཚོགས་སྐབས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་དམར་ཤོག་ཚོགས་པའི་རྒྱབ་སྐྱོར་བྱེད་མི་ཚོས་ཉེས་རྡུང་བཏང་བའི་སྙན་ཐོའི་ཐོག་ཐུགས་འཚབ་ཡོད་པའི་སྐོར་གསུངས་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང།
རེད་ད་ད་ལྟ་ཁྲིམས་འཆར་འདི་ཨ་རི་གི་ད་ལྟ

Jeff Merkley མཆོག་གི་མཚན་འཁོད་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཡོངས་ཁྱབ་གསར་བསྒྲགས་སྤེལ་ཏེ་ཉེ་ལམ་ཨ་རིའི San Francisco རུ་ཚོགས་པའི་ཨེ་ཤ་དང་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་སྐབས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་དམར་ཤོག་ཚོགས་པ་ལ་རྒྱབ་སྐྱོར་བྱེད་མི་གིས་ཉེས་རྡུང་བཏང་བའི་བརྙན་རིས་ཐོན་པའི་ཐད་ལ་ཐུགས་འཚབ་བྱུང་བ་གསུངས་ཤིང་གསར་བསྒྲགས་དེའི་ནང་རྒྱ་ནག་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཞི་ཅིན་ཕིང་གཟའ་འཁོར་སྔོན་མའི་ནང San Francisco རུ་འབྱོར་སྐབས་གློག་བརྙན་ནང་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་སུན་གཙེར་དང་རྡུང་རྡེག་བཏང་བ་མངོན་པའི་ཐད་ལ་ཁོང་ཁྲོ་དྲག་པོ་བྱུང་ཞེས་དང། རྩ་ཁྲིམས་ནང་དུ་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་མི་ལ་སྲུང་སྐྱོབ་བྱེད་པའི་ཐོབ་ཐང་བརྩི་བཀུར་བྱ་དགོས་པ་དང། ཞི་རྒོལ་བ་དྲག་པོའི་གནོད་འཚེ་བྱུང་སྐབས་ཉེན་རྟོག་པ་ཚོས་གདོང་ལེན་ལག་བསྟར་བྱེད་དགོས་པ་རེད་ཅེས་གསུངས། སྐབས་དེ་ལ་ས་གནས་བོད་པ་ལས་འགུལ་བ་ཁ་ཤས་ལ་ཉེས་རྡུང་བཏང་བའི་གནས་ཚུལ་བྱུང། ཡང་བོད་ཀྱི་རྫ་ཆུ་རྒྱུག་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ནང་རྫ་ཆུའི་སྐོར་བགྲོ་གླེང་ཤུགས་ཆེ་བྱུང་བཞིན་ཡོད་པས། བོད་མིའི་ལངས་ཕྱོགས་གསལ་སྟོན་གྱི་ཆེད་དུ་བོད་ཀྱི་ཁོར་ཡུག་ཚོགས་ཆེན་བཞི་པ་དེ་ཚུགས་གནང་བ་བཞིན། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ཀྱིས་གསུངས་འདུག། དེ་ཡང་འདི་ཚེས་ཉི་ཤུ་རྩ་བདུན་དང་ཉི་ཤུ་རྩ་བརྒྱད་ཉིན་གཉིས་ཀྱི་རིང་ལ་ཐའི་ལེན་ཌིའི་རྒྱལ་ས་བེང་ཀོག་ཏུ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དང་ཐའི་ལེན་ཌིའི་ཆུ་ལ་ལོང་ཀོན་གཙུག་ལག་སློབ་ཆེན་གཉིས་ཟུང་འབྲེལ་གྱི་གོ་སྒྲིག་གཙུག་ལག་སློབ་ཁང་དེའི་ནང་བོད་ཀྱི་ཁོར་ཡུག་ཚོགས་ཆེན་ཐེངས་བཞི་པ་དེ་ཚུགས་ཡོད་པ་དང། ལྷན་ཚོགས་ཐད་ནས་གཙོ་བོ་ཆུ་བོ་ཆེ་ཤོས་རྫ་ཆུ་རྒྱུག་ཡུལ་བཅས་ཐའི་ལེན་དང། Laos དང Cambodia། Vietnam བཅས་ཀྱི་ནང་རྒྱུག་བཞིན་ཡོད་པས་རྒྱ་ནག་གཞུང་གིས་ལོ་ཤས་ནས་བཟུང་སྟེ་ཆུ་རགས་སྔ་རྗེས་རིམ་པ་བརྒྱབ་པ། རྫ་ཆུ་རྒྱུག་ཡུལ་གྱི་ས་གནས་ཁག་ནང་བགྲོ་གླེང་མང་པོ་བྱེད་བཞིན་ཡོད་པ་ལ་བརྟེན་ནས་བོད་མིས་དེའི་ཐོག་ལངས་ཕྱོགས་གསལ་སྟོན་གྱི་ཆེད་དུ་ད་ལན་ལྷན་ཚོགས་འདི་གོ་སྒྲིག་གནང་བ་ཞིག་ཡིན་པ་རེད་ད། དེ་ནི་དེའི་སྐོར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ཀྱིས་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ་ལྷན་ཚོགས་དེ་དུས་བརྗོད་གཞི་འདྲ་མིན་དྲུག་གི་ཐོག་ལ་གཏམ་བཤད་བགྲོ་གླེང་གནང་ཡོད་པ་དང། བརྗོད་གཞི་རེ་རེའི་ཐོག་བོད་མི་རེ་རེའི། གཏམ་བཤད་གསུམ་རེ། གཅིག། ཁྱོན། ཁོར་ཡུག་གི་ཐོག་མཁས་པ་ཆེད་ལས་པ་བོད་མིས་གཙོས་པའི་མི་གྲངས་བཅོ་བརྒྱད་ཙམ་གྱིས་གཏམ་བཤད་གནང་ཡོད་པ་དང་དེའི་ནང་རྒྱ་གར་གྱི་གནད་དོན་དབྱེ་ཞིབ་པ Professor Brahma Chellaney ལགས་ཀྱིས་གསུང་བཤད་གནང་བའི་ནང་བོད་ཀྱི་ཁོར་ཡུག་དེ་གོ་ལའི་ཚ་དྲོད་རྒྱས་བཞིན་པར་ཤུགས་རྐྱེན་ཤུགས་ཆེ་ཐེབས་བཞིན་ཡོད་པ་གསུངས་པ་མ་ཚད་ད་རུང་ཁོང་གིས། ཁོང་གི་གསུངས་ན་བྱུང་ཚེ་གོ་ལའི་གནམ་གཤིས་གནས་སྟངས་དེ་ཧ་ཅང་ཛ་དྲག་ཆེན་པོ་ཡོད་པའི་རྒྱུ་མཚན་ནི་བོད་ཀྱི་ཁོར་ཡུག་ལ་གཏོར་སྐྱོན་ཚབས་ཆེ་ཐེབས་པའི་རྐྱེན་གྱིས་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པ་དེ་ལ་འཆར་གཞི་ལྡན་པའི་ཐོག་ནས་གདོང་ལེན་བྱ་རྒྱུ་ལ་བོད་ཀྱི་ཁོར་ཡུག་དེ་གཙོ་བཟུང་བྱ་རྒྱུ་ངོས་འཛིན་དགོས་པ་སོགས་ཀྱི་གཏམ་བཤད་གནང་གདའ། དེ་བཞིན་ད་ལོ་འཛམ་གླིང་ཁོར་ཡུག་ཚོགས་ཆེན་ཐེངས་ཉི་ཤུ་རྩ་བརྒྱད་པ་ཁ་ཆེ་ལུང་པའི་ནང་འཚོགས་བཞིན་ཡོད་པ་ལྟར་ལྷན་ཚོགས་དེའི་ནང་ཚོགས་ཞུགས་བྱ་རྒྱུ་ལ་བོད་མིའི་འདོད་དོན་སྒྲུབ་རྒྱུ་ཁག་པོ་མཐོང་སྟེ་ད་ལན་ཐའི་ལེན་ལྷན་ཚོགས་དེ་བཞིན་ཚོགས་གནང་བ་ཞིག་ཡིན་པ་དང་ལྷན་ཚོགས་དེ་བརྒྱུད་ནས་ཐུན་མོང་གི་བསྒྲགས་གཏམ་ཞིག་སྤེལ་གནང་རྒྱུ་ཡིན་པ་གསུངས་གདའ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་རྒྱ་ནག་གཞུང་གིས་རྫ་ཆུ་གཙང་པོའི་རྒྱུད་དུ་ཆུ་ཤུགས་གློག་ཁང་བརྒྱབ་བཞིན་པ་དང་འབྲེལ་ཟླ་ཤས་རིང་གཙང་པོའི་ཆུ་ཤུགས་ཉུང་རུ་གཏོང་རྒྱུའི་བརྗོད་པས་རྒྱལ་སྤྱིའི་ཁོར་ཡུག་ཆེད་མཁས་པ་ཚོས་རྒྱ་ནག་གཞུང་གི་བྱེད་སྟངས་དེས་གཙང་པོ་དེའི་ཐོག་ཉ་བཟུང་ནས་འཚོ་རྟེན་བྱེད་མི་དང་རྫ་ཆུ་གཙང་པོའི་རྒྱུད་ཀྱི་མི་མང་ས་ཡ་དྲུག་ཅུ་ཙམ་གྱི་ཚེ་སྲོག་དང་འཚོ་གནས་ལ་དཀའ་ངལ་ཡོད་པའི་ཉེན་བརྡ་བཏང་གདའ། རྫ་ཆུ་ནི་བོད་ནང་གི་མཚོ་སྔོན་རྫ་སྟོད་རྫོང་ནས་འབབ་བཞིན་པ་དང་དེ་ནས་ཆབ་མདོ་དང་སྨར་ཁམས་སོགས་བརྒྱུད་དེ་ཡུན་ནན་དུ་བཞུར་རྗེས། མེ་ཀོང་གཙང་པོ་ལ་འདྲེས་ནས་འབར་མ་དང Laos། Thailand སོགས་རྒྱལ་ཁབ་བརྒྱུད་པའི་བཞུར་བཞིན་པའི་རིང་ཚད་ལ་སྤྱི་ལེ་ཉིས་སྟོང་གཅིག་བརྒྱ། བདུན་ཅུ་དོན་དགུ་དང་འབབ་ཡུལ་གྱི་ས་ཁྱོན་ལ་སྟོང་སྨི་གྲུ་བཞི་མ་ཁྲི་བཅུ་དྲུག་ཚེག་བཞི་ཙམ་ཡིན་པ། ལྷོ་ཤར་ཨེ་ཤ་ཡའི་ཡུལ་གྲུ་ཁག་ནང་རྒྱུག་བཞིན་པའི་གཙང་པོ་ཞིག་ཡིན་པ་དང་ལྷོ་ཤར་ཨེ་ཤ་ཡའི་ནང་གལ་འགངས་ཆེ་བའི་གཙང་ཆུ་གྲས་ཤིག་ཡིན་པ་རེད།

ཁྲིམས་འཆར་ཨང། ཨེཆ་ཨར་ལྔ་བརྒྱ་སུམ་ཅུ་སོ་གསུམ་ཟེར་བ་བསྐྱར་བཅོས་གནང་བའི་ཁྲིམས་གཞི་དེའི་ནང་དོན་གཙོ་བོ་ཇི་ཡིན་སྐོར་བྱང་ཨ་རི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་སུ་ཨ་གྲོགས་ཀྱིས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས། ཨ་མི་རི་ཀ་ཡི་གྲོས་ཚོགས་འོག་མ་ཡི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་ཁྲིམས་འཆར་གཏན་འབེབས་གནང་ཆེད་དུ་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་འོས་བསྡུ་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད།

གྲོས་འཆར་དེ་བཞིན་མགྱོགས་མྱུར་གཏན་འབེབས་གནང་དགོས་པའི་གི་ནན་སྐུལ་ཡོད་པ་རེད། ད་རེས་བསྐྱར་བཅོས་ཁྲིམས་འཆར་དེའི་ནང་ལ་ཨ་མི་རི་ཀ་གི་ངོས་ནས་བོད་མིར་རྒྱབ་སྐྱོར་བྱེད་བཞིན་ཡོད་པ་དང་གྲོས་ཚོགས་ཀྱི་ངོས་ནས་བོད་ཀྱི་གནད་དོན་དེ་ཞི་བའི་གི་ངང་ནས་སེལ་ཐབས་སུ་རྒྱབ་སྐྱོར་བྱ་རྒྱུ་ལ་དམ་བཅའ་བརྟན་པོ་ཡོད་པ་བཅས་སོགས་འཁོད་ཡོད་པ་རེད།

དེ་རིང་སྐུ་ཚབ་དོན་གཅོད་མཆོག་གིས་ང་ལ་དེ་བཅར་འདྲི་གི་གོ་སྐབས་གནང་བ་དེ་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཡང་ད་རེས་ཀྱི་ཨ་མི་རི་ཀ་ཡི་བོད་དོན་སྐོར་གྱི་ཁྲིམས་འཆར་དེ་ཡི་གལ་གནད་ཀྱི་སྐོར།
སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་དེ་འདྲ་གནང་ཡོད་པ་རེད། ད་རེས་ཀྱི་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་འདི་ཧ་ལས་པའི་གི་གནད་འགག་ཆེན་པོ་ཞིག་དང་གལ་ཏེ་ཁྲིམས་འཆར་འདི་གཏན་འབེབས་བྱུང་བ་ཡིན་ན་ལོ་རྒྱུས་ནང་ལ་ཡང་འཁོད་ཡག་གི་ཁྲིམས་འཆར་གནད་འགག་ཆེན་པོ་ཅིག་ལྷག་པར་དུ་བོད་དོན་དང་འབྲེལ་བའི་ཐོག་གནད་འགག་ཆེན་པོ་ཆགས་ཀྱི་འདུག་བསམ་གྱི་འདུག། ད་རེས་ཨ་རི་ཡི་གྲོས་ཚོགས་འོག་མ་ཡི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་སྐོར་གྱི་ཁྲིམས་འཆར་བཟོ་བཅོས་གྲོས་འཆར་དེ་ནི་ཨ་མི་རི་ཀ་གིས་བོད་མི་ཚོ་ལ་རྒྱབ་སྐྱོར་ཡོད་པའི་གི་གལ་གནད་ཆེ་བའི་གི་གོམ་གང་མདུན་སྤོས་ཤིག་ཡིན་པ་མ་ཟད། ཨ་རིའི་གྲོས་ཚོགས་ཀྱི་ངོས་ནས་བོད་ཀྱི་གནད་དོན་ཞི་བའི་གི་ཐོག་ནས་ཐག་གཅོད་ཡོང་ཐབས་ཀྱི་ཐད་ལ་འབད་བརྩོན་ལྷད་མེད་གནང་བའི་གི་མཚོན་རྟགས་ཤིག་ཀྱང་ཡིན་པ་རེད། ཅེས་དེ་རིང་སྨད་ཆའི་གསར་འགྱུར་དེ་སྙན་སྒྲོན་ཞུ་མི་ཨ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་གར་གྱི་བྱང་ཕྱོགས་ཧི་མ་ལ་ཡའི་རི་རྒྱུད་ས་ཁུལ་གྱི་ཕུག་ལམ་རྡིབ་ལྷུང་གི་འོག་ཚུད་པའི་ལས་མི་བཞི་བཅུ་ཞེ་གཅིག་ཉིན་གྲངས་བཅུ་བདུན་གྱི་རྗེས་སུ། ཁ་རྩང་གཟའ་མིག་དམར་ཉིན་མྱུར་སྐྱོབ་པས་ལས་མི་ཁོང་རྣམས་ཕུག་ལམ་གྱི་འོག་ནས་བདེ་བར་ཕྱིར་འདོན་ཐུབ་ཡོད་པའི་གནས་ཚུལ་ཐོན། ད་དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་ཁ་རྩང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་སི་ཨེན་ཨེན་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་གར་གྱི་བྱང་ཕྱོགས་མངའ་སྡེ་ཨུ་ཏར་ཁཱནད་ནང་རི་རྒྱུད་ཀྱི་ཕུག་ལམ་ཞིག་གི་ཕྱིར་ཐོན་སའི་འགྲོ་ལམ་དེ་རྡིབ་ལྷུང་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ཉིན་ནས་བཟུང་སྟེ་རྒྱ་གར་གྱི་ལས་མི་བཞི་བཅུ་ཞེ་གཅིག་ཕུག་ལམ་དེའི་ནང་ཚུད་ནས་ཕྱིར་ཐོན་མ་ཐུབ་པར་ལུས་ཡོད་ཀྱང་མྱུར་སྐྱོབ་ཀྱི་ལས་འགུལ་ནང་མཉམ་ཞུགས་གནང་མི་རྣམས་ནས་ཕུག་ལམ་དེའི་ཕྱིར་ཐོན་སར་ཟགས་པའི་བྲག་རྡོ་དང་ས་རོ་རྡོ་རོ་ཀྱི་ཕྱིར་འདོན་བྱེད་པའི་འགྲོ་ལམ་གཙོ་འཛུགས་ལས་དོན་གནང་བ་ལ་བརྟེན་ནས་ད་རེས་གཟའ་མིག་དམར་ཉིན་རྒྱ་གར་གྱི་མྱུར་སྐྱོབ་པས་ལས་མི་ཁོང་རྣམས་ཚང་མ་ཕྱིར་ཐོན་ཐུབ་པ་བྱུང་ཡོད་པ་དང། མྱུར་སྐྱོབ་པ་དང་ལས་མི་ཚང་མས་དགའ་ཚོར་ཆེན་པོ་བྱེད་བཞིན་ཡོད་པ་དང་དེ་བཞིན་མངའ་སྡེའི་སྤྱི་ཁྱབ་བློན་ཆེན་དྷ་མི་མཆོག་གིས་ཕུག་ལམ་དེའི་འོག་ཚུད་པའི་ལས་མི་བཞི་བཅུ་ཞེ་གཅིག་དེ་རྣམས་ཚང་མའི་འཕྲོད་བསྟེན་གྱི་གནས་སྟངས་བདེ་བར་ཡོད་པའི་ཚོར་སྣང་བྱུང་ཡོད་ཀྱང། ཁོང་རྣམས་ཁོར་ཡུག་མི་འདྲ་བ་ཞིག་གི་འོག་ནས་གནས་དགོས་བྱུང་ཡོད་པ་ལ་བརྟེན་ནས་ཁོང་རྣམས་ཀྱི་གནས་སྟངས་ཐོག་རྟོག་ཞིབ་བྱས་ཏེ་སྨན་པའི་ལམ་སྟོན་བཞིན་མཇུག་སྐྱོང་གནང་རྒྱུ་ཡིན་པ་ཁ་རྩང་གཟའ་མིག་དམར་ཉིན་གྱི་མཚན་མོ་གསར་འགོད་བསྒྲགས་གཏམ་ཞིག་གི་ཐོག་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་བཞིན་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས་ཀྱང་ད་རེས་ལས་མི་ཁོང་རྣམས། ལམ་ལྷོངས་ལྡན་པའི་ཐོག་ནས་མྱུར་སྐྱོབ་ཐུབ་པ་དེ་ལ་ཚང་མ་ལ་སེམས་ཚོར་དྲག་པོ་བྱུང་བ་དང་ཁོང་རྣམས་ཀྱི་སྙིང་སྟོབས་དང་བཟོད་སྒོམ་ནི་ཚང་མ་ལ་སེམས་ཤུགས་སྤར་དགོས་པ་ཞིག་ཡིན་པ་གསུངས་པ་དང་ཆབས་ཅིག་མྱུར་སྐྱོབ་ཀྱི་ལས་དོན་ནང་ཞུགས་མི་ཚང་མའི་སེམས་ཤུགས་ལ་བསྔགས་བརྗོད་ཞུ་བཞིན་ཡོད་པ་གསུངས་གདའ། ཡང་ད་རེས་ཕུག་ལམ་གྱི་འོག་ཚུད་པའི་ལས་མི་རེ་ལ་རྒྱ་གར་སྒོར་མོ་འབུམ་རེ་གནང་རྒྱུ་ཡིན་པ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དྷ་མི་མཆོག་གིས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ། ཐོན་གདའ། ཡང་རྒྱ་ནག་གི་ལྷོ་ཕྱོགས་དང་མེན་མར་གྱི་ས་མཚམས་སུ་དམག་འཁྲུག་གི་ཉེན་ཚབས་དེའི་ཤུགས་རྐྱེན་རྒྱ་ནག་ནང་མི་ཡོང་བའི་སྔོན་འགོག་གི་ཆེད་དུ་རྒྱ་ནག་གི་དམག་མིས་ས་མཚམས་དེ་ལ་དམག་སྦྱོང་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་གདའ། དེའང་རྒྱ་ནག་གི་ལྷོ་ཕྱོགས་སུ་ཆགས་པའི་མེན་མར་གྱི་དྲག་པོའི་དམག་གི་གཞུང་འཛིན་དང་གྱེན་ལོག་གི་ཤོག་ཁག་དབར་དམག་འཁྲུག་ཤུགས་ཆེ་འབྱུང་བཞིན་པའི་ཁྲོད་དུ་དེའི་ཤུགས་རྐྱེན་རྒྱལ་མཚམས་བརྒལ་ནས་རྒྱ་ནག་ནང་ཡོང་ཉེན་ཡོད་པའི་དབང་གིས་ད་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་དམག་དཔུང་གིས་རྒྱ་ནག་གི་ལྷོ་ཕྱོགས་ཀྱི་ས་མཚམས་དེ་ལ་གཞི་རྒྱ་ཆེ་བའི་དམག་གི་སྦྱོང་བརྡར་བྱེད་བཞིན་ཡོད་པའི་བརྙན་པར་བཏོན་ཡོད་པ་དང་དེ་བཞིན་རྒྱ་ནག་གི་ལྷོ་ཕྱོགས་ཀྱི་དམག་གི་དཔུང་སྡེ་ཁྱབ་ཁོངས་ཀྱི་རྒྱ་ནག་མི་མང་བཅིངས་འགྲོལ་དམག་གི་ཐག་རིང་དུ་སྙོབ་ཐུབ་པའི། Howitzer། ཟེར་བའི་མེ་སྒྱོགས་དང་རྒྱང་ཐག་ག་ཡོད་དང་ཕྱོགས་གང་དུ་གནས་ཡོད་པ་སོགས་སྒྲ་རླབས་ལྡོག་ཕྱོགས་ལས་ཤེས་ཐུབ་པའི་འཕྲུལ་ཆས་སོགས་བེད་སྤྱོད་བཏང་ནས་དམག་གི་སྦྱོང་བརྡར་བྱས་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ་གྱི་གསར་འགྱུར་ལས་ཁང Global Times སམ་གོ་ལའི་དུས་བབ་ཟེར་བས་གནས་ཚུལ་སྤེལ་ཡོད་པའི་གནས་ཚུལ་ཐོན། ཡང་ད་རེས་རྒྱ་ནག་གི་དམག་སྦྱོང་དེ་དང་དེའི་ཐོག་ནས་ས་ཁུལ་དེའི་བདེ་འཇགས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཡོང་མིན་ཐོག་ལ་རྒྱལ་སྤྱིའི་ཐོག་ནས་དོ་སྣང་བྱེད་བཞིན་ཡིན་པ་དང་རྒྱ་ནག་གི་ཕྱོགས་ནས་དམག་སྦྱོང་དེ་ནི་དམག་འཐབ་ཀྱི་ནུས་ཤུགས་ཀྱི་ཚོད་ལྟ་དང་སྦྱོང་བརྡར་བྱས་ཏེ་རྒྱལ་ཁབ་ཀྱི་རང་དབང་དང་བདེ་སྲུང་གི་ཆེད་དང་ས་མཚམས་ཀྱི་བདེ་འཇགས་སྲུང་སྐྱོབ་བྱེད་པ་བཅས་ཀྱི་ཆེད་དུ་ཡིན་པ་དང་དེ་ཡང་ཁྱིམ་མཚེས་སུ་དམག་འཁྲུག་བྱེད་བཞིན་པའི་སྐབས་ཡིན་པ་འགྲེལ་བརྗོད་བྱས་པའི་གནས་ཚུལ། དོན་དག། མྱན་མར་ནང་གི་དྲག་པོའི་དམག་གི་གཞུང་འཛིན་གྱིས་མྱན་མར་གྲངས་ཉུང་མི་རིགས་ཀྱི་ས་མཚམས་ཀྱི་ས་ཁུལ་ཁག་གི་སྡེ་ཁག་གི་སྤུན་གསུམ་ཟེར་བ་མཐུན་ཚོགས་ཟེར་བའི་མྱན་མར་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལྕམ་ཨང་སང་སུ་ཀི་ལགས་ཀྱིས་དབུ་ཁྲིད་པའི་དམངས་གཙོའི་གཞུང་དེ་དྲག་པོའི་དམག་གིས་བཙན་འཕྲོག་བྱས་ནས་བཟུང་སྟེ་དྲག་པོའི་དམག་སྲིད་དེ་ལ་ཁ་གཏད་གདོང་ལེན་ཤུགས་ཆེ་བྱེད་བཞིན་ཡིན་པ་རེད།

South Asian ཟེར་བའི་དུས་དེབ་ཀྱི་ངོ་སྤྲོད་ཞུས་པའི་དེབ་ལྔ་ཟེར་བའི་ནང་གི་ཚན་པ་གཉིས་པ་དེ་ཨ་སྒྲོལ་གྱིས་རྒྱང་སྲིང་བྱས་པ་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདི་ཡི་ནང་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གི་ནང་ལ་བྲིས་པའི

གང་ཡིན་ཞེ་ན། ཕ་མུ་ཁུ་གིས་བྲིས་པ་འདི་བཙན་རྒྱལ་ཐུར་ཀི་ཡི་ཁོངས་སུ་གཏོགས་པའི་གི་མཚོ་གླིང་ཞིག་ཡིན་པ་དང། ནད་ཡམས་ཀྱིས་མནར་གཅོད་ཚད་མེད་གཏོང་བའི་གི་རྗེས་སུ་བསམ་ཡུལ་ལས་འདས་པར་རང་བཙན་ཐོབ་ཡོད། འོན་ཀྱང་མི་ནི་གླིང་ཕྲན་འདི་ནི་རྟོག་བཟོ་བྱས་པའི་གི་ས་བབ་ཅིག་ཡིན་རུང་དེ་ལྟ་བུ་ཡི་སྔོན་སོང་ཞིག་བྲིས་འདུག་པས

用五十六个木头上班儿。 在帝国的海岛上， 瘟疫正在流行； 而在我阅读的同时， 在帝国的边疆各地， 瘟疫也正在流行。 整洁的凌晨的土， 南阳秋天做新都街， 潘木克的之余。

ནད་ཡམས་འདི་ཉིན་ཞིག་མཇུག་སྒྲིལ་རྒྱུ་ཡིན་པ་ལོས་ཡིན། འོན་ཀྱང་ང་ཚོ་ཡི་འཇིག་རྟེན་འདིའི་ད་ལྟ་དང་སྔོན་མ་བསྡུར་ཐབས་མེད་པ་ཞིག་ཆགས་ནས་ཉིན་རེ་བཞིན་གཡང་སར་ལྷུང་བཞིན་འདུག་ང་ཚོ་ལ་ཡིད་སྐྱོ་བའི་གི་ངང་ནས་ཕམ་ཉེས་ཤོར་བ་འདི་ཧ་ཅང་མང་པོ་ཡིན་པས། གུན་གསབ་གང་རུང་ཞིག་གིས་ཀྱང་ཚེ་ལས་འདས་ཟིན་པའི་གི་ཕྱི་མོ་ཚུར་ལོག་ཡོང་ཐབས་མེད་པ་རེད། ལན་བཤད་ཞུ་དགོས་པ་ཞིག་ལ་ཟླ་བ་དང་པོ་ཡི་ཚེས་དྲུག་གི་ཉིན་ཧི་མ་ལ South Asia ཞེས་པའི་དུས་དེབ་ནས་ལྷོ་ཨེ་ཤེ་ཡ་གི་ཕྱི་ལོ་ཉིས་སྟོང་ཉེར་རྩ་གཉིས་ལོ་ཡི་ནང་གང་ལ་ལྟ་ཀློག་བྱས་ཡོད་ཅེས་འགོ་བརྗོད་དུ་བྱས་ཏེ། གདན་ཞུ་བྱས་པའི་གི་ལྷོ་ཨེ་ཤེ་ཡ་ཡི་རྩོམ་པ་པོ་དང་སྙན་ངག་པ། ལོ་ཙཱ་བ། གསར་འགོད་པ་བཅས་ནས་འདས་པའི་གི་ལོ་གཅིག་གི་རིང་གི་དེབ་ཀྱི་མིང་གཞུང་ངོ་སྤྲོད་ཞུས་པ་ཁག་བཏོན་ཡོད་པས། འདི་ཡི་ནང་གུས་མོས་ངོ་སྤྲོད་ཞུས་པའི་དེབ་ལྔ་ཡི་ནང་གི་དེབ་གཉིས་ཚུད་ཡོད་ཅིང། དེབ་གཅིག་ནི། སྤྲིན་དཀར་གྱི་ལམ་བུ་ཞེས་པ་འདི་ཡིན་པ་དང། ཨ་རིའི་མི་སེར་ཡིན་པའི་ཨི་ཊ་ལི་ཡི་བླ་མ་ཨ་ན་ག་རི་ཀ་གོ་བིན་དཱ་གི་བརྩམས་དེབ་རེད། རྒྱ་ཡིག་གི་བསྒྱུར་ཡིག་འདི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་གི་ལོར་ཐའེ་ཝན་གྱི་ནང་དུ་པར་སྐྲུན་ཞུས་ཡོད་གུས་མོས་ངོ་སྤྲོད་ཞུས་པའི་རྩོམ་གྱི་ནང་དེ་འདྲ་བྲིས་ཡོད་པ་སྟེ།
格文达喇嘛与他的法侣李戈 达米格文达于 1948 年去往西藏西部阿里， 朝近了神山冈仁波切及圣湖玛旁雍措， 并去往多座古老的佛教寺院临摹、 拍摄壁画、 佛像等， 给世界留下了如今已经消失的宝贵资料。

འདི་ལྟར་གུས་མོས་གནས་རི་རུ་ཉིན་བཟང་གི་ནང་གངས་སྐོར་རྒྱག་པའི་གི་རང་རིགས་རུས་གཅིག་པ་ཡིན་པའི་གི་བོད་མི་མང་པོ་དང་མཉམ་དུ་བསྐྱོད་ནས་ལོ་ངོ་ཁྲི་སྟོང་མང་པོ་ཡི་རིང་མཚམས་ཆད་མྱོང་མེད་རུང། འཇིག་རྟེན་གྱི་བྱ་བ་བསྐྱར་ལོག་རྒྱག་པའི་གི་ད་ལྟ་ཡི་དུས་ཚོད་ཀྱི་ནང་ཐེངས་མང་པོ་མཚམས་ཆད་བཅུག་པ་དག་ཡིན་ན་ཡང་བཙན་གནོན་གྱི་ཤུགས་ནུས་དེ་གིས

བླ་མ་གོ་ཝུན་ཏཱ་ནས་དེབ་འདི་ནི་གནས་མཇལ་དུ་བསྐྱོད་པའི་གི་སྙན་ཐོ་ཞིག་ཡིན་པར་བརྗོད་འདུག་ལ། ཡང་ཁོང་གིས་མ་འོངས་སྔོན་མཐོང་གི་རང་བཞིན་ངང་གསུངས་པར། འདི་རུ་ལྟ་སྐོར་དུ་བསྐྱོད་ཐུབ་པ་མ་ཟད་ད་དུང་ཆ་ཚང་བའི་སྒྱུ་རྩལ་གྱི་རྒྱན་ཆ་དེ་ཚོ་ཚིག་ཐོར་བཀོད་ཐུབ་མཁན་ང་ཚོ་ཕལ་ཆེར་རུ་ཁག་མཐའ་མ་དེ་ཡིན་སྲིད་གི་རེད། ཡང་ཉིན་ཞིག་ང་ཚོས་པར་བཤུས་དང་འདྲ་སྐུར་ལེན་པ་ཁོ་ན་མཐའ་མར་ཁོ་ཚོར་ལྷག་པའི་ཅ་ལག་གཅིག་པུ་དེ་རེད་ཅེས་བརྗོད་འདུག་དོན་དངོས་ཀྱི་ཐོག་གུས་མོས་བོད་ཀྱི་ནུབ་ངོས་ཀྱི་འཁོར་ཆགས་དགོན་དང་མཐོ་ལྡིང་དགོན་སོགས་དགོན་པ་མང་པོ་ནས་དངོས་སུ་མཐོང་བའི་གི་གྱང་རལ་དང་འགྱེལ་ཤུལ་ཚང་མ་ནི་ལོ་རབས་ལྔ་བཅུ་ཡི་ནང་བོད་དུ་ཡོང་མཁན་རྒྱ་ནག་དམར་ཤོག་གུང་གིས་འཁྱེར་ཡོང་བའི་གི་གསར་བརྗེ་ཡི་ལས་འགུལ་རེ་རེ་གི་ནང་གཏོར་བཤིག་སོང་ཡོད་པས། འདི་ནི་གོད་ཆག་ཚབས་ཆེན་འདི་ཡི་ཁྲོད་ཀྱི་དཔང་པོ་ཞིག་རེད་ལ་སེམས་ཤུགས་དགོས་པ་ཞིག་ཡོང་གི་འདུག་གུས་མོ་དང་དེ་བཞིན་དེ་ལས་མང་བའི་གི་བོད་མི་ཡི་ངོས་ནས་བསྒུགས་ན། བླ་མ་གོ་ཝུན་ཏཱ་ལགས་ཀྱིས་ཚིག་ཐོ་བཀོད་པ་འདིས་ཏོག་ཏོག་བོད་ཀྱི་དགའ་ཚལ་རིག་རྒྱུ་མེད་པར་གྱུར་ཟིན་པའི་གི་ཁུངས་རྟོགས་ཤིག་རེད་ཟེར་དགོས་ཟེར་ལབ་རྩོམ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད། ཉན་མཁན་རྣམ་པ་ཚོ་ད་རེས་ཀྱི་འོད་གསལ་ལགས་ཀྱི་རྩོམ་ཡིག་ལེ་ཚན་དེའི་འགོ་མཚམས་འདི་ལ་བཀག་རྒྱུ་ཡིན། གོང་གི་རྩོམ་ཡིག་བོད་བསྒྱུར་བྱེད་མཁན་སྒྲོལ་དཀར་ལགས་དང་སྙན་སྒྲོན་གུས་མོ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།
དེ་རིང་གི་གསར་འགྱུར་གྱི་འགོ་བརྗོད་ཁག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་ཡིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཁྲིམས་མཐུན་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི Chris Smith མཆོག་དང་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི Jeff Merkley མཆོག་གིས་མཚན་བཀོད་གསལ་བསྒྲགས་སྤེལ་ཏེ་ཉེ་ལམ་ཨ་རིའི San Francisco རུ་ཚུགས་པའི་ཨེ་ཤ་དང་ཞི་བདེ་རྒྱ་མཚོའི་ཚོང་དོན་སྐབས་སུ་འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་བར་དམར་ཤོག་ཚོགས་པའི་རྗེས་འཇུག་ཚོགས་མིས་ཉེས་རྡུང་གཏོང་བའི་བརྙན་རིས་ཐོན་པའི་ཐད་ལ་སེམས་འཚབ་ཡོད་པའི་གསལ་བསྒྲགས་སྤེལ་གདའ། ཡང་བོད་ཀྱི་རྫ་ཆུ་རྒྱུག་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ནང་རྫ་ཆུའི་སྐོར་བགྲོ་གླེང་ཤུགས་ཆེ་མཛད་བཞིན་ཡོད་པའི་སྐབས་དེ་ལ་བོད་མིའི་ལངས་ཕྱོགས་གསལ་སྟོན་གྱི་ཆེད་དུ་བོད་ཀྱི་ཁོར་ཡུག་ཚོགས་ཆེན་ཐེངས་བཞི་བ་དེ་ཚུགས་བཞིན་ཡིན་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་གསུངས་གདའ། ཡང་རྒྱ་གར་གྱི་བྱང་ཕྱོགས་ཧི་མ་ལ་ཡའི་རི་རྒྱུད་ས་ཁུལ་གྱི་ཕུག་ལམ་རྡིབ་ལྷུང་གི་འོག་ཚུད་པའི་ལི་མི་དབྱིབས་རྒྱུད་ཞིག་བརྩིགས། ཉིན་གྲངས་བཅུ་བདུན་གྱི་རྗེས་སུ་མྱུར་སྐྱོབ་པས་བདེ་ཐང་ངང་ནས་མྱུར་སྐྱོབ་ཐུབ་ཡོད་པའི་གནས་ཚུལ་ཐོན་གདའ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་དགོན་གསར་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།